ད་བར New South Wales མངའ་སྡེ་དང་མ་ཚད་ཨོ་སི་ཀྲུ་ལི་ཡའི་མངའ་སྡེ་དང་ས་ཁུལ་ཁག་ཅིག་ལ། ཁྱིམ་སྡོད་བཀའ་རྒྱ་སྒྲོག་མུས་ཡིན་པ་དང་དེ་བཞིན་ཕྱི་ཟླ་བདུན་པའི་ནང་ཨོ་སི་ཀྲུ་ལི་ཡ་ཡི Federal གཞུང་དང། New South Wales མངའ་སྡེའི་གཞུང་གཉིས་མཉམ་འབྲེལ་ཐོག་གསལ་བསྒྲགས་ཤིག་སྤེལ་བ་ཡི་ནང། སིད་ནི་ཁུལ་དུ་ཁྱིམ་སྡོད་བཀའ་རྒྱ་ཡི་རྐྱེན་པས་གྱོང་གུད་ཕོག་མཁན་མི་སྒེར་དང་ཚོང་ལས་ཁག་ལ་ཁྱོན་ཨོ་སྒོར་ཐེར་འབུམ་ལྔ་ཙམ་རོགས་རམ་གནང་རྒྱུ་ཡི་འཆར་གཞི་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་རེད། འགྲེལ་བརྗོད་དེའི་ནང་ལ་ཏོག་དབྱིབས་ནད་ཡམས་ཀྱི་གོད་ཆག་རྐྱེན་པས། ཁྱིམ་སྡོད་བཀའ་རྒྱ་ཡི་བདུན་ཕྲག་བཞི་པ་ནས་བཟུང། གལ་སྲིད་མི་ཞིག་ལ་བདུན་ཕྲག་གཅིག་གི་ནང། ཆུ་ཚོད་ཉི་ཤུ་དང་དེ་ལས་མང་བའི་ལས་ཀ་ཤོར་ཡོད་ཚེ། གྱོང་གུན་ཁ་གསོ་ཨོ་སྒོར་དྲུག་བརྒྱ་རེ་སྤྲོད་རྒྱུ་དང། བདུན་ཕྲག་གཅིག་གི་ནང་ལས་ཀ་ཡི་ཆུ་ཚོད་བརྒྱད་དང་ཡང་ན་ཉི་ཤུ་ལས་ཉུང་བ་ཤོར་མཁན་ཡོད་ཚེ། གྱོང་གུན་ཁ་གསོ་ཨོ་སྒོར་སུམ་བརྒྱ་བདུན་ཅུ་དང་ལྔ་རེ་སྤྲད་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་ཡོད་པ་རེད། མ་ཚད་ཚོང་ལས་གསར་པ་ཁག་ལ་བདུན་ཕྲག་རེར་ཨོ་སྒོར་ཆིག་ཁྲི་མན་གྱི་རོགས་རམ་དང། ཡང་ན་བཟོ་ཚོང་ཁང Company ཁག་གི་ལོ་མཇུག་ཏུ་ཨོ་སྒོར་སྟོང་ཕྲག་བརྒྱད་ཅུ་དང་ལྔ་ནས་ས་ཡ་ལྔ་བཅུ་བར་གྱོང་གུན་ཁ་གསོ་བརྒྱ་ཆ་སུམ་ཅུ་ཞུ་ཆོག་གི་ཡོད་འདུག་རོགས་དངུལ་དེ་ཚོ་ཐོབ་པར་ཚོང་ལས་ཁག་གི་ནང་ཆུ་ཚོད་ཆ་ཚང་ལས་ཀ་བྱེད་མཁན་དང་ཆུ་ཚོད་ཁ་ཤས་ལས་ཀ་བྱེད་མཁན་ཡང་ན་དུས་ཡུན་རིང་པོ་ངེས་མེད་ཀྱི་ལས་ཀ་བྱེད་མཁན་གཅིག་དགོས་ཀྱི་ཡོད་པ་རེད། ཏོག་དབྱིབས་ནད་ཡམས་སྐབས་ཁྱིམ་སྡོད་བཀའ་རྒྱ་ཡི་རྐྱེན་པས་ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་ནང་ཁྱོན་ལས་ཀ་གྲངས་སུམ་འབུམ་དྲུག་ཁྲི་ཙམ་ཤོར་ཡོད་པ་དང། New South Wales མངའ་སྡེའི་ནང་དེ་སྔོན་ཕྱི་ཟླ་དྲུག་པ་ཡི་ཚེས་ཉི་ཤུ་རྩ་དྲུག་ནས་དུས་ཡུན་བདུན་ཕྲག་བཞི་ཡི་རིང་ཁྱིམ་སྡོད་བཀའ་རྒྱ་སྐབས་མངའ་སྡེ་ཡི་ནང་ཁྱོན་ལས་ཀ་གྲངས་ཉིས་འབུམ་ཆིག་ཁྲི་བཞི་སྟོང་ཙམ་ལ་ཤུགས་རྐྱེན་ཐེབས་ཡོད་པ་རེད། མ་ཚད་ཏོག་དབྱིབས་ནད་ཡམས་དང་ཁྱིམ་སྡོད་བཀའ་རྒྱ་སྐབས་ཚོང་ལས་ཁག་མང་པོ་ཞིག་གནས་སྐབས་སྒོ་བརྒྱབ་ཡོད་པ་དང་ཛ་དྲག་གལ་ཆེན་གྱི་ལས་ཀ་ཡིན་ཡང་དཔེར་ན་མི་གཅིག་གིས་རྒན་གསོ་ཁང་མ་འདྲ་བ་གཉིས་ཀྱི་ནང་ལས་ཀ་བྱེད་མི་ཆོག་པ་བཟོས་ཡོད་པས་ཁྱིམ་སྡོད་བཀའ་རྒྱ་སྐབས་བོད་མི་མང་པོ་ཞིག་གིས་ཀྱང་ལས་ཀ་ཤོར་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད་ཁོང་ཚོ་མང་ཆེ་བ་ལ་ལས་ཀ་བྱེད་ས་ནས་གུན་གསབ་དང་གཞུང་གི་རོགས་རམ་རག་གི་ཡོད་སྐོར་འགྲེལ་བརྗོད་གནང་གི་འདུག New South Wales མངའ་སྡེ་ཡི་གྲོང་ཁྱེར་སིད་ནི་ཁུལ་དུ་གནས་སྡོད་བྱེད་མཁན་བོད་མི་ཞིག་གིས་ཁོ་རང་གི་ལས་ཀ་གཅིག་ཤོར་ཡོད་ཀྱང་གཞུང་གི་རོགས་དངུལ་དང་ལས་ཀ་བྱེད་ས་དེ་ནས་ཁ་གསོ་རག་གི་ཡོད་སྐོར་འགྲེལ་བརྗོད་གནང་གི་འདུག།
དེ་ནས་ད་ང་རང་ལ་ཆ་མཚོན་ན་ནི་ལས་ཀ་གཉིས་དེ་འདྲས་བྱས་བྱས་བསྡད་ཡོད་དེ་ཡིན་དུས་ཙམ་པ། ད་ཁ་སང་རྒྱ་ནག་ཏོག་དབྱིབས་ན་ཚ་འདིའི་རྐྱེན་བྱས་བྱས་ནས་གི་ད་ས་ནས་ག་ས་ག་ལ་དཀའ་ངལ་འཕྲད་བསྡད་གི་འོ་རེད། དཀའ་ངལ་དེ་འདྲས་འཕྲད་གི་ཡོད་དུས།

དེ་ནས་ད་ལས་ཀ་གཞན་པ་ཅིག་ཤོར་འགྲོ་ཡོད་དུས་ཙམ་པ་ལ་དེ་ནས་ཡང་ཅིག་སོ་སོ་གིས་ད་དངུལ་དང་དེ་འདྲའི་གི་གྱོང་རག་བསྡད་གོ་རེད་དེ་ཡིན་པས་ན་ད་སོ་སོའི་གྱོང་དེ་ཡར་ཁ་གསབ་བྱེད་ཡ་གི་ཆེད་དུ་དེ་ནས་སོ་སོའི་ལས་ཀ་ཅིག་བཞག་བྱས་ནས་ཅིག་བྱེད་ས་ཅིག་ཡོད་ར་བྱེད་ས་དེ་ལ་ཁོ་རང་ཚོ་ལ་རེ་བ་ཞུ་བྱས་ནས་ད་ངས་ལས་ཀ་ཅིག་དེ་བཞག་དགོས་ཁེལ་སོང་ནས་དེ་གི་གླ་ཆ་དེ་ཨ་ནི་ཁྱོད་རང་ཚོ་གིས་ཚབ་བྱས་བྱས་ནས་ཁྱོད་རང་ཚོ་ང་ལ་སྤྲད་ཐུབ་ས་རེད་ཟེར་ནས་ཡང་སྙན་ཞུ་ཞིག་རྒྱག་ཡོད་རེད་དེ་འདྲ་བྱས་དེ་ནས་ད་སོ་སོ་གི་ལས་ཀ་བྱེད་སའི་གི་ད Company ཟེར་གོ་ར་ད་ཁོ་རང་ཚོའི་ངོས་ནས་གི་ཨ་ནི་ད་ཁྱོད་རང་ལ་རོགས་རོགས་བྱེད་ཐུབ་ན་ཁོ་རང་ཚོའི་ངོས་ནས་ཁྱོད་ལ་རོགས་རོགས་བྱས་བྱས་ནས་ལས་ཀ་གཞན་པ་དེ་ལ་ནམ་རྒྱུན་ཁྱོད་རང་གླ་ཆ་ག་ཚོད་ཞིག་རག་དགོས་ན་དེ་ག་རང་ཁོ་རང་ཚོ་གིས་ཚབ་བྱས་བྱས་ནས་ཁྱོད་ལ་བདུན་ཕྲག་གཉིས་རེའི་ནང་ལ་ཏག་ཏག་ཏག་ཏག་ཨ་ནི་སྤྲད་ཡོང་གོ་རེད། ད་ཡང་ལས་ཁུངས་དེ་འདྲའི་ཁ་ཤས་ཀྱིས་དེ་འདྲའི་རོགས་རོགས་བྱེད་མ་ཐུབ་པ་ཡིན་ན་ང་རང་ཚོ་ད་ལྟ་གཞུང་འབྲེལ་ད Centrelink བརྒྱུད་བྱས་ནས་ཡང་གཞུང་ལ་ད་རོགས་རོགས་དེ་འདྲ་ཞུ་ཆོག་གི་ཡོད་རེད། དེ་ནས་གཞུང་ལ་དེ་འདྲ་བྱས་ནས་རོགས་རོགས་ཞུས་ཚར་རྗེས་ཁོ་ལ་ད་གཞུང་གིས་བདུན་ཕྲག་རེ་རེ་ལ་ཁྱོད་རང་གི་ཆུ་ཚོད་ཉི་ཤུ་ལས་མང་བ་དེ་འདྲ་ཡོད་ན་ཁོ་རང་ཚོ་གི་སྒོར་མོ་ལྔ་བརྒྱ་དང་བདུན་བརྒྱ་ལྔ་བཅུ་དེ་འདྲའི་བག་ལྷོད་ལ་བག་ཕྱེ་སྤྲད་ཀྱི་ཡོད་རེད། དེ་འདྲ་བྱས་ནས་ད་དེ་ལས་ཉུང་བ་ཡིན་ན་ཡང་ཁོ་རང་ཚོ་གི་དེ་འདྲ་བྱས་ནས་ཚོད་དཀའ་ཚོད་དཀའ་བྱས་བྱས་ནས། ད་གཞུང་ཁོ་རང་ཚོ་གིས་གཏན་འབེབས་བྱས་བཞག་པའི་དེ་འདྲའི་གི་ད་རོགས་དངུལ་དེ་འདྲ་ཅིག་གནང་བསྡད་ཀྱི་ཡོད་པ་རེད། དེ་འདྲ་བྱས་བྱས་ནས་ད་ལྟའི་ཆ་ལ་ང་རང་འདྲ་བོ་ཅིག་ལ་ཆ་མཚོན་པ་ཡིན་ན། ང་རང་གིས་ལས་ཀ་བྱེད་སའི་གི་ད་ལས་ཁུངས་རང་ནས་གི་རོགས་རོགས་བྱས་བྱས་ནས་གི་ད་ལྟ་ལས་ཀ་གཞན་པ་མཚམས་བཞག་བཞག་ཡོད་པའི་གི་གླ་ཆ་དེ་ཚང་མ་དེ་འདྲ། སྤྲད་བསྡད་ཀྱི་ཡོད་རེད། ཨ་དེ་འདྲའི་ཡིན་བསམ་པ་ད་ལྟ་ང་རང་གི་གནས་སྟངས་ད་དེ་འདྲའི་ཅིག་ཆགས་བསྡད་ཤག་སྤྱིར་བཏང་ནས་ཀྱི་ད་ལས་ཀ་ལས་མཁན་མང་པོ་ཞིག་ལ་དཀའ་ངལ་གཅིག་པ་གཅིག་རྐྱང་འཕྲད་བསྡད་ཀྱི་ཡོད་རེད་དེ་ཡིན་པ་ཡིན་ན་དེ་ལ་ཨ་ནི་ཐབས་ལམ་དང་བརྒྱུད་ལམ་མ་འདྲ་བའི་ཐོག་ནས་སོ་སོ་གིས་ཨ་ནི་ད་ལྟ་རོགས་དངུལ་དང་རོགས་རོགས་དེ་རག་བསྡད་ཀྱི་ཡོད་རེད་བྱས་ནས་དེ་ཞུ་ཡ་ཡིན་དེ་ཚོ་མེད་ཀི་སོ་སོས་སོ་སོའི་ཐབས་ཤེས་ཅིག་གཏོང་ཡག་རེད་བྱས་བསམ་གི་འདུག།

ལས་ཀ་བྱེད་ས་དེ་ལས་ས་རྒྱ་དེ་ལས་ནས་ལོག་ག་ལོག་ག་རེད་དང་ང་ཚོས་དེ་འདྲས་སྤྲད་ཐུབ་གི་མེད་ལབ་ནས་ཁོ་ཚོས་བཀའ་བཏང་སོང་ཚང་མ་ལས་ཀ་བྱེད་ས་གནས་ཚང་མ་ལས། དེ་རྗེས་ལ་ཡང་ནི་ལས་ཀ་ལས་ཀ་བྱེད་ནས་ཁ་ཤས་དེ་ད་ལྟའི་ཚེ་མགོ་གྲུང་ནས་འདུག་ཨ་འདྲས་ཀྱི་ཁ་གོ་ནས་ནི་འདྲས་ཡོད་རེད་བ་ཁྱེད་དེ་ཡོང་ནས་ཡ་གནས་སྟངས་ཞུས་ནས་སྙན་ཞུ་ཕུལ་དུས Centrelink བརྒྱུད་ནས་ཨ་ནི་དེ་ལ་ཕུལ་དེ་ལ། ད་ནི་ཁོ་ཚོས་རོགས་དངུལ་དེ་ཕ་ཆོས་ལས་ཀ་ཤོར་འགྱུར་དེ་ལས་ཡ་ཆུ་ཚོད་ག་ཚོད་ཡོད་ན་དེ་ལ་རོགས་དངུལ་གནང་ཤག་ཨ་ནི་སྐྱིད་དེ་སྐྱིད་ལགས་ནས་ཨ་ནི་ང་ཚོ་ལས་ཀ་ཤོར་མཁན་ཚང་མ་ནས་ཨ་ནི་གནས་སྟངས་ཤོད་ཨ་ནི་སྙན་ཞུ་ཕུལ་ན་ཡོང་གི Centrelink བརྒྱུད་ནས་ཡོང་གི་གནང་གི་འདུག་ཨ་ནི་དེ་འདྲ་ལབ་ནས་དེ་འདྲ་སྐྱིད་སྐྱིད་ལགས་ཨ་ནི་ང་ཚོ་ལས་ཀ་ཤོར་མཁན་ཚང་མ་དེ་ཨ་ནི་ང་རོ་ལས་སྙན་ཞུ་ཕུལ་གནས་སྟངས་ཤོད་ནས་སྙན་ཞུ་ཕུལ་བ་ཡིན།